བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང། མཚན་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདིའི་ཐོག་ལ་ཡ France གྱི་རྒྱལ་ས་པེ་རི་སི་ནང་རྟེན་གཞི་བྱས་པའི་ཀྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Katia Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་ད་ལྟའི་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་ཀྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མེད་ཉམས་ཞིབ་བྱས་ནས་ཁོང་ཚོས་ཀྱི་ལན་འདེབས་བསྐྱོན་པའི་ཀྱི་ནང་དོན་ཐོག་ནས་ཡ་ད་ལྟ་འདི་བོད་དོན་དར་རྒྱས་ཞེས་པའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་བོད་ནང་གི་དཔལ་འབྱོར་གོང་འཕེལ་གཏོང་སྟངས་ལ་ཡང་དཀའ་ངལ་གཙོ་བོ་ག་རེ་འཕྲད་ཡོད་པ་དང་དཀའ་ངལ་དེ་ཚོ་གདོང་ལེན་བྱས་པའི་སྐོར་ལ་ཡང་རྒྱ་ནག་གིས་བརྗོད་པ་དང་དེའི་ཐོག་ལ་ཡང་གནད་དོན་དཔྱད་ཞིབ་པ Andrew Fischer ཁོང་རང་གིས་གསུངས་པ་འདི་ང་ཚོས་རྒྱང་བསྲིངས་ཞུས་པ་དང་དེའི་སྐབས་ལ་ཡང་རྒྱ་ནག་གིས་གཙོ་བོ་ག་རེ་བཤད་འདུག་ཟེར་ན་བོད་ནང་གི་ས་ཁམས་ཁོར་ཡུག་རེད་ས་བབ་ཀྱི་ཁྱད་ཆོས་ཐོག་ནས་ཡང་བོད་ནང་ལ་ཡང་ཐོན་སྐྱེད་དེ་ཉུང་དྲགས་པ་དང་དེ་ཙམ་མ་ཟད་པའི་བོད་ནང་ལ་དཔལ་འབྱོར་གོང་འཕེལ་གཏོང་སླད་དཀའ་ངལ་འཕྲད་ཀྱི་ཡོད་རེད་ཟེར་དེ་འདྲ་བཤད་ཤག་ཡིན་པ་ཡིན་ནས་གོང་དུ་རྒྱང་བསྲིངས་ཞུས་པ་བཞིན་གསུངས་ཀྱིས། དཔལ་འབྱོར་རིག་པ་བ Andrew M Fischer ཁོ་རང་གསུངས་པར་བྱས་ན་གནད་དོན་དེ་ཚོ་ཡོད་རེད་ཡིན་ནས་ཡང་ལ་གཙོ་བོ་དེ་བོད་ནང་ལ་ཡ་རྒྱ་ནག་གིས་དབང་སྒྱུར་བྱས་པ་ལ་བརྟེན་ནས་བོད་ནང་ལ་ཡ་དཔལ་འབྱོར་གོང་འཕེལ་རེད་དཔལ་འབྱོར་གྱི་འཕེལ་རྒྱས་ཐོག་ལ་ཡ་འགོག་རྐྱེན་བཟོས་ཡོད་རེད་དེ་ནང་ལ་ཡ་ཁོ་རང་གི་ཆ་རྐྱེན་གཅིག་ཁོ་རང་ག་རེ་གསུངས་ཟེར་ན་ཡ་བོད་ནང་ལ་ཡ་རྒྱ་ནག་གིས་བཙན་འཛུལ་བྱས་པ་དང་དབང་སྒྱུར་བྱས་པ་དེ་ཐོག་ནས་ཡ་ལ་རྒྱ་ནག་གི་དམག་མི་འགྲེམ་འཇོག་བྱས་ཡ་དང་བོད་ནང་ལ་ཡ་དཔལ་འབྱོར་གྱི་འཕེལ་རྒྱས་དང་འབྲེལ་བའི་འཛུགས་སྐྲུན་རེད་དེ་ན་གཙོ་བོ་དེ་གཞུང་ལམ་ཡར་རྒྱས་བཏང་ཡ་དེ་ཤུགས་ཆེ་བ་དེ་གཞུང་ལམ་ཆེ་ཁག་ཁག་མ་གཞི་ཡན་ལག་གི་གཞུང་ལམ་དང་འབྲེལ་ད་གྲོང་གསེབ་ས་ཁུལ་རེད། འབྲོག་པའི་ས་ཁུལ་ཁག་ལ་ཡང་མཐུད་སྦྲེལ་བྱས་ཀྱི་དེ་འདྲའི་གཞུང་ལམ་འདི་གསར་རྒྱག་མ་བྱས་སོང་ཙང་དཔལ་འབྱོར་འཕེལ་རྒྱས་རེད་དཔལ་འབྱོར་གོང་འཕེལ་ལ་ཡང་འགོག་རྐྱེན་དང་དཀའ་ངལ་འཕྲད་ཡོད་རེད་དེའི་རྐྱེན་པའི་ཐོག་ནས་ཡང་བོད་ཀྱི་ཞིང་འབྲོག་ས་ཁུལ་ནང་ལ་ཡང་དཀའ་ངལ་གཞན་པ་དེ་ག་རེ་རེད་ཟེར་ན་བོད་ཀྱི་ཞིང་འབྲོག་ས་ཁུལ་ནང་ལ་ཡང་སློབ་གྲྭ་མེད་པ་དང་སློབ་གསོ་དང་འབྲེལ་བའི་ཀྱི་ལས་རིགས་མེད་སོང་ཙང་སོ་སོའི་ཀྱི་མིའི་ནུས་ཚད་རེད་འདི་ཐོག་ནས་ཡང་དེང་དུས་ཀྱི་དཔལ་འབྱོར་བྱ་གཞག་ནང་ལ་ཡང་མཉམ་ཞུགས་བྱས་མེད་པ་འདི་ཐོག་ནས་བོད་ནང་ལ་ཡང་བོད་མི་ཚོའི་ཀྱི་དཔལ་འབྱོར་ཡར་རྒྱས་དང་གོང་འཕེལ་འགྲོ་ལ་དཀའ་ངལ་འཕྲད་པ་དང་དེ་ཙམ་མ་ཟད་པའི་བོད་ནང་ཞིང་འབྲོག་ས་ཁུལ་ཆ་བཞག་པ་ཡིན་ན་ཀྱི་སྔ་མོ་ནས་དར་བའི་རྨང་གཞི་འཛུགས་སྐྲུན་རེད་འབྲོག་ལས་ས་ཁུལ་ཐོག་ནས་ཡང་འདི་མ་གཞི་དངུལ་རྐྱང་དང་དངུལ་དམར་གྱི་དཔལ་འབྱོར་མེད་སོང་ཙང་ཅིག་དངུལ་རྐྱང་དང་དངུལ་དམར་གྱི་དཔལ་འབྱོར་འདི་གལ་སྲིད་མི་གཅིག་ལ་ན་ཚ་དེ་འདྲ་བྱུང་བ་ཡིན་ན་སྨན་ཁང་ལ་འགྲོ་ཡ་རེད་སོ་སོའི་གི་བུ་ཕྲུག་རྣམས་སློབ་གྲྭ་ལ་བཏང་དགོས་ན་དངུལ་དམར་རང་ཐོག་ནས་ཡང་ཤེས་ཡོན་གྱི་མཐུན་རྐྱེན་སྦྱོར་སོང་ཙང་འདི་ཐོག་ནས་ཡང་དཀའ་ངལ་འདི་འཕྲད་ཡོད་རེད Andrew M Fischer ཁོ་རང་གིས་དེ་འདྲ་གསུངས་ཤག་དེ་རིང་གི་ལེ་ཚན་འདི་ནང་ཡིན་ན་བོད་ནང་ལ་ཡང་ཕྱི་རྒྱལ་གྱི་མ་འཇོག་དང་ཉོ་ཚོང་བོད་ནང་ལ་ཡང་རྒྱ་ནག་དང་ཕྱི་རྒྱལ་གྱི་མ་རྩ་མཉམ་འཇོག་བྱས་ཡོད་མེད་དང་བོད་ནང་ལ་ཡང་ཁེ་ལས་འཛུགས་སྐྲུན་ཐོག་ལ་ཡང་རྒྱ་ནག་གིས་མཐུན་འཇོག་བྱས་པའི་ཕྱི་རྒྱལ་གྱི་ཐོག་ནས་ཡང་དཔལ་འབྱོར། ཡར་རྒྱས་དང་གོང་འཕེལ་ལ་ཡ་མ་འཛུགས་རེད་དེ་བཞིན་འཛུགས་སྐྲུན་དེ་འདྲ་བྱས་ཡོད་མེད་སྐོར་ལ་ཡ་ཐོག་མ་དེ་ལ་ཡ་བདེ་ཆེན་ལགས་ད་གོང་དུ་བརྗོད་པའི་གི་རྒྱ་ནག་གཞུང་གི་དྲི་གཞི་བརྒྱ་དང་དྲིས་ལན་ཟེར་བའི་གི་བོད་དོན་དར་རྒྱས་ཀྱི་ལན་འདི་ལ་ཡ་རྒྱ་ནག་ཁོ་རང་ཚོས་འདི་ཐོག་ལ་ཡ་ལན་འདེབས་ག་རེ་བྱས་འདུག་ལགས།
རྒྱ་ནག་གཞུང་གི་དྲི་གཞི་བརྒྱ་ལ་དྲིས་ལན་ཟེར་འདིའི་ཐོག་ལ་ཡིན་ན་དཔེར་ན་བོད་ནང་ལ་རྒྱ་ནག་དང་ཕྱི་རྒྱལ་གྱི་མ་རྩ་མཉམ་འཇོག་བྱས་པའི་ཁེ་ལས་རེད་ཡང་ན་ཕྱི་རྒྱལ་གྱི་མ་རྩ་ཁེར་རྐྱང་བཞག་པའི་ལས་གཞི་ཨ་ནི་ཡོད་རེད་པས་ཟེར་དྲི་བ་ད་འདིའི་ཐོག་ལ་ཡིན་ན་བསྒྱུར་བཅོས་སྒོ་དབྱེ་ཟེར་གི་རྒྱ་མི་གཞུང་གིས

རྒྱ་ནག་གིས་དཔེར་ན་བོད་ཀྱི་ཕྱི་རྒྱལ་གྱི་བཟོ་གྲྭ་དང་མཉམ་ལས་བྱེད་ཀྱི་ཡོད་མེད་ཟེར་དེའི་ཐོག་ལ་ཡིན་ན་བོད་ཀྱི་ནུས་པའི་འབྱུང་ཁུངས་རེད་ད་ག་ནང་བཞིན་བརྡ་འཕྲིན་ད་ག་ནང་བཞིན་ཨར་ལས་འཛུགས་སྐྲུན་རེད་མ་འཇོག་ནི་ཉུང་བའི་བཟོ་གྲྭ་རེད་འཁལ་འཐག་བཟོ་གྲྭ་བཅས་ལ་ཡིན་ན་ལས་སྣོན་བྱེད་ཡ་རེད་ད་ག་ནང་བཞིན་ལས་རིགས་ཉི་ཤུ་ལྷག་ལ་ཕྱི་རྒྱལ་གྱི་མ་འཇོག་ཡོང་བའི་ཨ་ནི་རེ་བ་དེ་འདྲ་བྱས་ཤག། བྱས་དུས་ད་ཡིན་ན་ཕྱི་རྒྱལ་གྱི་མ་འཇོག་བྱེད་མཁན་བོད་ནང་ལ་ད་ཚོང་དོན་ལྟ་སྐོར་ཡོང་ཡར་དགའ་བསུ་ཡོད་ཟེར། བོད་ལ་མ་འཇོག་བྱེད་པའི་གྲོས་མཐུན་ནང་ལ་ཡིན་ན་མ་རྩ་འདྲེས་མ་རེད་ཡང་ན་ཕྱི་རྒྱལ་གྱི་མ་རྩ་གཅིག་པུ་ཡིན་པའི་ཁེ་ལས་རེད་ད་དུང་ཡིན་ན་ཡང་ན་མཉམ་འབྲེལ་གྱི་ཐོག་ནས་དོ་དམ་བྱེད་ཡ་རེད་ཡང་ན་བོད་ལ་མ་འཇོག་གི་གྲོས་མཐུན་ཉོ་ཚོང་བྱེད་པའི་ཁེ་ལས་ཚུད་པ་བཅས་ཀྱི་བོད་ལ་མ་རྩ་བཞག་ཡས་ཀྱི་གྲོས་མཐུན་བཞག་པ་ཡིན་ན་བོད་ཙམ་མ་ཟད་ཕྱི་རྒྱལ་གྱི་མ་འཇོག་བྱེད་མཁན་ལ་ཡང་ཁེ་ཕན་ཡོད་རེད་ཟེར་རྒྱ་ནག་ཁོ་རང་ཚོས་དེ་འདྲ་བཤད་ཤག།
ད་ཡིན་པ་ཡིན་ནའི་ཅིག་སྐབས་དེ་དུས་ཙམ་པ་ལ་ཡ་གཅིག་སྟོང་དགུ་བརྒྱ་དགུ་བཅུ་རེ་ཉིས་སྟོང་ནང་ལ་ཡ་གི་གནས་ཚུལ་ཐོན་ཡོད་རེད་མང་པོ་ཅིག་གིས་བོད་ནང་ལ་ཡ་རྨང་གཞི་འཛུགས་སྐྲུན་ཡར་རྒྱས་བཏང་ཡ་དང་དེ་མིན་གྱི་རྒྱ་ནག་རང་གི་ཐོག་ནས་ཡ་བོད་ཀྱི་ས་ཁུལ་མང་པོ་ཅིག་ནང་ལ་ཡ་འཛུགས་སྐྲུན་བྱེད་ཡ་གི་དེ་འདྲས་ཅིག་གི་གནས་ཚུལ་ཐོན་པ་རེད་ལོ་སོང་ཙང་སྐབས་དེ་དུས་ཙམ་པ་ལ་ཡ་རྒྱ་ནག་ཙམ་མ་ཟད་པའི་གིས་ཕྱི་རྒྱལ་ངོས་ནས་ཡ་བོད་ནང་ལ་མ་འཛུགས་བྱེད་ཡ་རེད་རྨང་གཞི་འཛུགས་སྐྲུན་ཐོག་ལ་ཡ་ཁོང་ཚོས་གི་དེ་འདྲས་མཉམ་ལས་དེ་འདྲས་བྱས་འདུག་ལོ། ཕྱི་རྒྱལ་གྱིས་བོད་ནང་མ་རྩ་འཇོག་ཡས་དེ་ག་འདྲ་ཅིག་ཡོད་རེད་ཟེར་ན་ཨ་ནི་རྒྱ་ནག་ཁོ་རང་ཚོ་ག་རེ་བཤད་པ་རེད་ཟེར་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་བོད་པས་ཨ་ནི་དཔལ་འབྱོར་རྟོག་ཞིབ་ཚོགས་ཆུང་ཟེར་གཅིག་ཧོང་ཀོང་ལ་ཕྱིན་རྗེས་ཨ་ནི་ལས་གཞི་མང་དག་ཅིག་ཐོག་ལ་མཉམ་ལས་བྱེད་ཡས་ཀྱི་ཡིག་ཆ་ཡིན་ན་མིང་རྟགས་བཀོད་བྱས་དེ་འདྲ་བྱས་ཤག་བྱས་ཙང་སྤྱི་ཡོངས་ཀྱི་ཆ་བཞག་པ་ཡིན་ན་བོད་ནང་ལ་མ་རྩ་བཞག་ཡས་གོ་སྐབས་ཨ་ནི་མང་དུ་བཏང་ཡས་རེད་ཕྱི་རྒྱལ་གྱི་མ་རྩ་བཞག་མཁན་ལ་ཡིན་ན་གཟིགས་སྐྱོང་ལྟ་རྟོག་བྱེད་ཡས་བོད་ནང་ཡན་ལག་ལས་ཁུངས་གསར་འཛུགས་བྱེད་ཡས་ལ་དགའ་བསུ་ཡོད་ཟེར་བྱས་རྒྱ་མིས་འདི་འདྲ་ཞིག་བཤད་འདུག་བྱས་ཙང་བོད་ནང་ལ་མ་རྩ་འཇོག་འདོད་ཡོད་པའི་ཕྱི་རྒྱལ་གྱི་ཁེ་ལས་ཀྱིས་ཨ་ནི་ཕྱི་རྒྱལ་ལ་བཅའ་སྡོད་རྒྱ་ནག་གི་ཡན་ལག་ལས་ཁུངས་སམ་ཡང་ན་ཐབས་ལམ་གཞན་བརྒྱུད་བྱས་ནས་བོད་རང་སྐྱོང་ལྗོངས་སྲིད་གཞུང་དང་འབྲེལ་བ་བྱེད་དགོས་ཟེར་བྱས་རྒྱ་མི་ཁོ་རང་ཚོས་དེ་འདྲ་བཤད་འདུག།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་བསྐྱལ་ལེ་ཚན་གསན་བཞིན་ཡོད་པ་རེད། དེ་འདྲ་སོང་ཙང་བོད་ནང་ལ་ཡ་རྒྱ་ནག་དང་ཕྱི་རྒྱལ་གྱི་མ་རྩ་མཉམ་འཇོག་བྱེད་ཡ་རེད་དེ་མིན་པའི་གི་བོད་ནང་ལ་ཡ་ཕྱི་རྒྱལ་གྱི་བཟོ་གྲྭ་དང་མཉམ་ལས་བྱེད་ཡ་དེ་དང་ཕྱོགས་མཚུངས་ནི་ཕྱི་རྒྱལ་བས་གི་བོད་ནང་ལ་ཡ་མ་འཇོག་དེ་འདྲའི་སྐོར་ལ་ཡ་དཔལ་འབྱོར་རིག་པ་བ་ཁོ་རྣམ་ཚོ་གི་གནད་དོན་ཐོག་ལ་ཉམས་ཞིབ་གནང་ནས་ག་རེ་གསུངས་འདུག་རྡོ་རྗེ་ལགས། ལོན་ཌོན་ཨ་ནི་དཔལ་འབྱོར་རིག་པའི་སློབ་གླིང་གི་ཨ་ནི་གོང་འཕེལ་ཞིབ་འཇུག་པ་ཨ་ནི་ཨན་དྲེ་ཕི་ཤ་ཁོ་རང་གི་གོང་གསལ་གི་ཨ་ནི་དྲི་བ་གསུམ་པོ་དེ་ལན་གསུང་ཡས་བྱས་ན་སྤྱི་ལོ་ཉིས་སྟོང་གཅིག་ལོའི་པར་མའི་ནང་ལ་དྲི་བ་དེ་ཚོ་དྲིལ་བསྒྲགས་ཀྱི་ཡིག་ཆའི་ངོ་བོར་ལོག་ནས་འབྲི་གི་ཡོད་རེད། ཡིན་ནའི་དེ་ཚོའི་ནང་དོན་རྒྱ་ནག་ཁྱོན་ཡོངས་ལ་ཡིན་ནའི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནས་བཟུང་ཕྱི་རྒྱལ་མ་རྩ་བཞག་ཡར་དམིགས་བསལ་དཔལ་འབྱོར་ལས་རིགས་ཁུལ་གསར་འཛུགས་བྱེད་ཡས་ལ་སྨྱོ་བ་ནང་བཞིན་གྱི་རེ་བ་བྱེད་པའི་གནས་སྟངས་ཅིག་ཆགས་ཏེ་གོ་ལེན་སོགས་ཆགས་བསྡད་ཡོད་རེད།

དཔལ་འབྱོར་ལས་རིགས་དང་འབྲེལ་བའི་ས་ཁུལ་ཁ་ཤས་ལ་ཡ་དམིགས་བསལ་གྱི་དཔལ་འབྱོར་ས་ཁུལ་སྡེ་ཚན་ཞེས་གསལ་བསྒྲགས་བྱས་པས་འདི་ཐོག་ནས་ཡ་ས་ཁུལ་དེ་ཚོ་ལ་ཡ་དཔལ་འབྱོར་དང་འབྲེལ་བའི་ཐོག་ནས་ཅིག་ཁེ་ཕན་རག་ཡས་རེད་དེ་མིན་ན་ཡང་ཕྱི་རྒྱལ་གྱིས་མ་འཇོག་བྱས་མ་འཛུགས་ལ་ཡ་ཕན་ཐོགས་ག་རེ་བྱུང་འདུག་ལོ། ཨོང་ལན་དམིགས་བསལ་དཔལ་འབྱོར་ལས་རིགས་ཁུལ་གསར་འཛུགས་བྱེད་ཀྱི་སྲིད་ཇུས་གུ་ཡངས་སུ་བཏང་རྗེས་ཡིན་ན་ས་ཁུལ་སོ་སོར་ཐོབ་ཡས་ཀྱི་མ་རྩ་མང་རུ་ཕྱིན་ཡོད་མ་རེད། དེ་ལས་ལྡོག་བྱས་ཡིན་ན་ཕྱི་རྒྱལ་གྱི་མ་རྩ་བཞག་ཡས་ཕལ་ཆེ་བ་ཡིན་ན་ཨ་ནི་རྒྱ་ནག་གི་མཚོ་ཁའི་ས་ཁུལ་ལ་གཅིག་སྡུད་བྱས་རྗེས་རྒྱ་ནག་མཚོ་ཁའི་རྒྱུད་ཁོ་ན་རང་ལ་མ་གཏོགས་རྒྱ་ནག་སྐམ་སའི་ས་ཁུལ་ནང་ལ་ཨ་ནི་དཔལ་འབྱོར་གོང་འཕེལ་དེ་འདྲ་གི་སླེབས་ཡོད་མ་རེད་དེ་ཡིན་ན་གང་ཡིན་ཟེར་ན་ཁྲུང་ཆིང་ཡིན་ནའི་རེད་རྒྱ་ནག་གི་ཁྲན་ཏུའུ་ཡིན་ནའི་རེད་ཞི་ཨན་ཡིན་ནའི་རེད་ལན་ཀྲོའུ་བཅས་རྒྱ་ནག་གི་ནུབ་རྒྱུད་ཀྱི་བཟོ་ལས་ལྟེ་གནས་ཁག་འདི་གས་ཕུད་མ་གཏོགས་རྒྱ་ནག་ནུབ་རྒྱུད་ས་ཁུལ་སྤྱི་ཡོངས་ལ་ཨ་ནི་ཕྱི་རྒྱལ་གྱི་མ་རྩ་ཉུང་ཉུང་ཅིག་ལས་བསྡུ་རུབ་བྱེད་ཐུབ་ཡོད་མ་རེད་ཅེས་ཀྱང་ཁོ་རང་འདི་འདྲ་གསུངས་ཤག།
རྒྱ་ནག་སྤྱི་ཡོངས་ནང་ལ་ཡང་དཔལ་འབྱོར་གྱི་སྲིད་བྱུས་ལ་འགྱུར་བ་བཏང་བ་དང་འཛུགས་སྐྲུན་ཡར་རྒྱས་རེད་དེ་བཞིན་གཅིག་གིས་ཕྱི་རྒྱལ་གྱི་མ་འཇོག་སྐོར་ལ་ཡང་སྲིད་བྱུས་འདི་ཐོག་ནས་ཡང་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད་རྒྱ་ནག་གི་ནུབ་རྒྱུད་རེད་དེ་བཞིན་རྒྱ་ནག་གི་མཚོ་ཁའི་ས་ཁུལ་གསུངས་པ་རེད། སྲིད་བྱུས་འདི་ཐོག་ནས་ཡང་བོད་རང་སྐྱོང་ལྗོངས་ལ་དམིགས་བསལ་གྱིས་ད་ལྟ་གཅིག་གོང་དུ་ང་ནང་དུ་གསུངས་པ་ནང་བཞིན་རེད་རྒྱ་ནག་གི་གྲོང་ཁྱེར་ཁ་ཤས་ལ་བསྡུར་བ་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་ཡང་དཔལ་འབྱོར་གྱི་ཁེ་ཕན་དེ་འདྲ་གི་ཐོབ་འདུག་བས་ལོ། ལོན་ཌོན་གྱི་དཔལ་འབྱོར་རིག་པ་བ་ཨེན་ཀྲོ་ཕེ་ཤེ་ཁོ་རང་གིས་གསུང་ཡས་བྱས་ན་ཕྱི་རྒྱལ་གྱི་ཁེ་ལས་ཁ་ཤས་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་མ་རྩ་བཞག་འདོད་ཡོད་པའི་རྣམ་འགྱུར་བསྟན་ཡོད་རེད་རྒྱ་ནག་རྒྱལ་ཡོངས་དང་བསྡུར་ན་བོད་རང་སྐྱོང་ལྗོངས་ཐོབ་པའི་ཕྱི་རྒྱལ་གྱི་མ་རྩ་དེ་ནི་ཞེ་དྲག་གི་ཉུང་ཉུང་རེད་ཟེར་མ་རྩ་བཞག་ཡས་དེ་ད་དུང་དེ་མ་ཟད་བོད་རང་སྐྱོང་ལྗོངས་ནང་སླེབས་པའི་ཕྱི་རྒྱལ་གྱི་མ་རྩ་ཕལ་ཆེ་བ་ཡིན་ན་ཁེ་ན་ཌ་རེད།

དེ་ཡིན་ཙང་བྱིས་པའི་རོགས་སྐྱོབ་ཐེབས་རྩ་ཨ་ནི་དེ་རེད་ཟེར་ཨ་ནི་རྒྱལ་མཚམས་བྲལ་བའི་ཨ་ནི་ཨེམ་ཆི་སུད་སི་ཨ་ནི་རྒྱ་གྲམ་དམར་པོའི་ཚོགས་པ་ཟེར་དེ་རེད་དེ་བཞིན་བོད་ལ་དམིགས་པའི་ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆུང་ཆུང་ཁ་ཤས་ཨ་ནི་བོད་རང་སྐྱོང་ལྗོངས་ནང་སླེབས་ཡོད་རེད་ཅེས་བྱས་དེ་འདྲ་གསུངས་ཤག། གོང་དུ་བོད་རང་སྐྱོང་ལྗོངས་ནང་ལ་ཡང་དཔལ་འབྱོར་འཛུགས་སྐྲུན་དང་འབྲེལ་བའི་ཐོག་ནས་གཞུང་འབྲེལ་མ་ཡིན་པའི་གི་རྒྱལ་སྤྱིའི་ཚོགས་པ་ཁག་རེད་དེ་མིན་གི་རྒྱལ་ཁབ་ཁ་ཤས་ཤིག་ལུང་འདྲེན་གནང་སོང་དེ་ཡིན་པ་ཡིན་ནའི་ད་སྐབས་དུས་ཙམ་པ་ལ་ཡང་བོད་སྤྱི་ཡོངས་ནང་ལ་ཡང་སྒེར་གཉེར་ཚན་པས་དེ་འདྲའི་གི་མ་འཛུགས་བྱས་ཡས་རེད་མཉམ་ལས་བྱེད་དེ་འདྲའི་གནས་ཚུལ་ག་རེ་བྱུང་འདུག་བས་ལོ། གོང་དུ་ཡིན་ན་ངག་དབང་ལགས་ད་དྲི་བ་གནང་བ་ནང་བཞིན་རེད་ཨ་ནེ་ལོན་ཌོན་གྱི་དཔལ་འབྱོར་རིག་པ་ཨན་ཀྲོ་ཕེ་ཤོ་ཁོ་རང་གིས་གསུང་ཡས་བྱས་ན་བོད་རང་སྐྱོང་ལྗོངས་ནང་ལ་སྒེར་གཉེར་གྱི་ཚན་པ་དེ་འདྲའི་གི་ད་མ་རྩ་བཞག་ཡས་སླེབས་ཡོག་རེད་སླེབས་ཡོག་སྟེ་དེ་ཨ་ནེ་དེ་དཔེར་ན་ཌེན་མག་གི་སྦི་རག་ཁེ་ལས་ཨ་ནེ་ཁཱ་སི་བྷག་གིས་ནི་སྤྱི་ལོ་ཉིས་སྟོང་བཅུ་མེད་གསུམ་ལོར་ལྷ་སའི་སྦི་རག་བཟོ་གྲྭའི་ཨ་ནེ་ཕྱེད་ཀ་ཙམ་ཞིག་ཉོས་པ་རེད། ལྷ་སའི་ཨ་ནེ་སྦི་རག་བཟོ་གྲྭ་ཨ་ནེ་བཟོ་གྲྭ་ཡིན་ན་ཕྱི་རྒྱལ་གྱི་མ་འཇོག་བྱས་པ་དེ་ཡིན་ན་ཕྱི་རྒྱལ་གྱི་ཁེ་ལས་དེ་ཡིན་ན་ལྷ་སའི་སྦི་རག་བཟོ་གྲྭའི་མཐུན་རྐྱེན་བཟང་དུ་གཏོང་རྒྱུའི་ཁས་ལེན་འོག་ལ་ཡིན་ན་བཟོ་གྲྭའི་བདག་དབང་བསྒྱུར་བཅོས་བཏང་བ་ཞིག་ཡིན་པ་ལས་ལྷ་སའི་སྦི་རག་བཟོ་གྲྭའི་ཨ་ནེ་ཐོན་སྐྱེད་ནུས་པ་ཆེ་རུ་བཏང་ཡས་རེད་ཡང་ན་ཐོན་སྐྱེད་ནུས་པ་གསར་པ་གཏོད་པ་ཨ་ནེ་མ་རྩ་བཞག་ཡས་དེ་འདྲ་གི་མ་རེད་ཟེར་མ་བཞག་ཡས་དེ་འདི་ཡིན་དུས་ཨ་ནི་ཕྱི་རྒྱལ་གྱི་ཨ་ནི་ཁེ་ལས་ཀྱིས་ཨ་ནི་བོད་རང་སྐྱོང་ལྗོངས་ནང་ལ་མ་འཇོག་བྱས་པའི་ནང་ནས་ཡིན་ན་མང་པོ་ཞིག་རྒྱ་ནག་གི་ཨ་ནི་ས་ཁུལ་གཞན་དུ་ཨ་ནི་ཁེ་སྤོགས་དེ་ལས་ཆེ་བའི་མ་རྩ་བཞག་པའི་ཨ་ནི་ཁེ་དབང་ཐོབ་ཡས་ཀྱི་ཆེད་དུ་ཡིན་ན་ཁེ་ལས་དེ་ཚོས་རྒྱ་ནག་གཞུང་དང་གྲོས་མོལ་སྐབས་ལ་ཡིན་ན་ཁས་ལེན་བྱས་པའི་ཨ་ནི་དཔེ་མཚོན་གྱི་ཨ་ནི་ལས་གཞི་ཞིག་དེ་འདྲ་རེ་མཐོང་གི་ཡོད་རེད། དེ་དུས་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ། གསེར་རེད་ད་ག་ནང་བཞིན་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་ཡས་ཀྱི་ཐོག་ལེན་རྒྱུ་བ་ཕྱིན་ཆད་ཡིན་ན་རྒྱུན་ལྡན་གྱི་མ་རྩ་བཞག་ཡས་ཀྱི་སྒྲིག་སྲོལ་གྱི་ཁ་ཕྱོགས་ལ་འགྲོ་ཡས་ཀྱི་ད་འགོ་ཚུགས་ཡས་ཀྱི་རྟགས་མཚན་ཅིག་བསྟན་ཡོད་རེད་ཟེར་ད་ཁོ་རང་དེ་ནས་གསུངས་བཞག། གོང་གི་གནད་དོན་ཐོག་ལ་ཡང་འགྲེལ་བརྗོད་གནང་བ་གཞིར་བཟུང་བྱས་པ་ན་ཡ་ད་ཕྱི་རྒྱལ་གྱི་མ་འཇོག་རེད་བོད་ནང་ལ་ཡང་རྨང་གཞི་འཛུགས་སྐྲུན་ཐོག་ལ་ཡང་ཕྱི་རྒྱལ་གྱི་མཉམ་ལས་བྱེད་པ་དང་དེ་འདྲའི་ཕལ་ཆེར་ཡོད་ས་མ་རེད་ཡིན་ན་ཡང་བོད་རང་སྐྱོང་ལྗོངས་རེད་བོད་ནང་ལ་ཡང་གང་ལ་གང་འཚམ་ཅིག་གི་དཔལ་འབྱོར་གྱི་འཛུགས་སྐྲུན་བྱས་ཡོད་རེད་འཛུགས་སྐྲུན་བྱས་པའི་ནང་ལ་ཡང་མ་འཇོག་འདུ་འཛོམས་མང་ཆེ་སུས་བྱས་ཡོད་ན། ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་ཨ་ནི་གོང་འཕེལ་ཞིབ་འཇུག་པ་ཨན་ཏྲོ་ཕི་ཤ་ཁོ་རང་གིས་གསུངས་པ་བྱས་ན། གོང་དུ་ད་དབྱེ་ཞིབ་བྱས་པ་ནང་བཞིན་བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་མ་རྩ་བཞག་ཡ་ཧ་ལམ་ཡོངས་རྫོགས་རྒྱ་ནག་གཞུང་གིས་བྱས་པ་ཤ་སྟག་རེད་བཞག་དཔེར་ན་ཕྱི་རྒྱལ་གྱིས་མ་རྩ་བཞག་པའི་ཨན་དཔལ་འབྱོར་སྡེ་ཚན་རེད་ཧོང་ཀོང་རེད་ཐེ་ཝན་རེད་མ་གོ་བཅས་ནས་ཨན་མ་རྩ་བཞག་པའི་དཔལ་འབྱོར་ཁེ་ལས་ཚང་མ་མཉམ་དུ་བསྡུས་པ་ཡིན་ནའི་དེས་ཨན་བོད་རང་སྐྱོང་ལྗོངས་ནང་ལ་སྤྱི་ལོ་ཉིས་སྟོང་བཅུ་མེད་བཞི་ལོའི་ཁྱོན་བསྡོམས་མ་འཇོག་གི་ཀླད་ཀོར་ཚེག་གཅིག་ལས་ཨ་ནི་ཉུང་བ་མ་གཏོགས་ཟིན་གྱི་ཡོད་མ་རེད། ཕྱོགས་གཞན་ཞིག་ནས་བཤད་ན་བོད་རང་སྐྱོང་ལྗོངས་དང་ཕྱི་རྒྱལ་གྱི་མ་འཇོག་བྱེད་ཡ་དེ་མང་དུ་ཕྱིན་ཡོད་ན་ཡང་བདག་དབང་ཨ་ནི་རྒྱ་ནག་གཞུང་ལ་ཡོད་པ་མ་གཏོགས་འགྲོ་སོང་ཚང་མ་ཨ་ནི་དུས་ཡུན་ངེས་ཅན་ཞིག་གི་ནང་ལ་མུ་མཐུད་བྱས་ཡིན་ན་ཁུལ་དེའི་དཔལ་འབྱོར་བྱེད་སྒོ་ཚགས་ཚུད་ཡོང་མིན་གྱི་ཐག་གཅོད་བྱེད་ཡ་གྱི་རྒྱུ་རྐྱེན་ཨ་ནི་གཙོ་བོ་དེ་ཡིན་ན་རྒྱ་ནག་ལ་གནས་ཡོད་རེད་ཅེས་བྱ་དཔལ་འབྱོར་རིག་པ་བ་ཨེན་ཀྲོ་ཕི་ཤར་ཁོ་རང་གིས་ཨ་ནི་དེ་འདྲ་གསུངས་བཞག། འདས་པའི་ལེ་ཚན་གཉིས་གསུམ་ནང་ལ་ཡ་བོད་ནང་ལ་ཡ་དཔལ་འབྱོར་གྱི་གནས་སྟངས་དང་དཔལ་འབྱོར་གོང་འཕེལ་རེད་དེ་དང་འབྲེལ་བའི་ཐོག་ནས་ཡ་ཕྱི་རྒྱལ་གྱི་མ་འཇོག་སྐོར་ལ་ཡ་གོང་དུ་རྒྱ་ནག་གིས་དྲི་བ་བྱས་པ་དང་དེའི་ཐོག་ལ་ཡ་རྒྱ་ནག་གིས་ལན་འདེབས་དེའི་ཐོག་ནས་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་རེད་དཔལ་འབྱོར་ཐོག་ལ་ཡ་མཁས་པ་ཁོ་རང་གིས་ལན་འདེབས་བསྐྱོན་པ་རེད་མཐའ་མ་དེ་ལ་ཡ་དཔལ་འབྱོར་རིག་པ་བ Andrew M Fisher ཁོ་རང་གིས་ག་རེ་གསུངས་ཟེར་ན་བོད་ནང་གི་དཔལ་འབྱོར་གནས་སྟངས་དང་འབྲེལ་བའི་བཟང་ངན་ག་འདྲས་བྱུང་ཡིན་ན་རེད་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་སྤྱི་ཚོགས་ཀྱི་ཡག་ཉེས་ག་འདྲས་བྱུང་ཡོང་བ་ཡིན་ན་མཐའ་མ་དེ་ཡ་རྒྱ་ནག་གི་སྲིད་གཞུང་ལག་ཏུ་ཡོད་རེད་ཟེར་མཐའ་སྡོམ་བསྐྱོན་བཞག། དེ་དང་ཆབས་ཅིག་དེ་རིང་གི་ང་ཚོའི་ལེ་ཚན་འདི་འདིར་མཇུག་བསྡོམས་ཞུ་ཡ་དང་ལས་རིམ་རྗེས་མའི་ནང་ལ་ཡིན་ན་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་རེད་ཨ་བོད་ཀྱི་ཡུལ་སྐོར་གྱི་ཐོན་ཁུངས་ག་འདྲ་ཡོད་མེད་དང་ཕྱི་རྒྱལ་གྱིས་བོད་ནང་ལ་འགྲུལ་བཞུད་ག་འདྲ་བྱེད་ཀྱི་ཡོད་མེད་སྐོར་ལ་ཡང་ང་ཚོས་མུ་མཐུད་གྲོས་མོལ་ཞུ་གི་ཡིན་ལྷན་རྒྱས་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་ཞུ་དོན་བཅས་སོ།